གྲོགས་པོ་ཆུང་ཆུང་ཚོ། ང་ནི་རྨོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་ཁྱེད་རྣམས་ཚོར་གྲ་སྒྲིག་བྱས་པའི་སྒྲུང་འདིའི་མིང་ནི་ཡ། ཟ་འཕྲུལ་གྱི། དོམ་གྱི་ཨ་མ་ལགས་ཟེར་གྱི་ཡོད་རེད། གཤམ་ལ་ཡ། རྨོ་ལགས་ཀྱིས་འགོ་བཙུགས་བྱས་སྒྲུང་འདི་བཤད་ཀྱི་ཡིན་ད། གཟའ་ཉི་མ་སླེབས་དུས་ངའི་ཨ་མ་ལགས་ཟས་འཁྲུད་ཀྱི་དོམ་ཅིག་ཆགས་ཀྱི་ཡོད་རེད། ཁྱེད་རྣམས་ཚོས་ཟས་འཁྲུད་ཀྱི་དོམ་ཟེར་ན་ག་རེ་ཡིན་མེད་མཁྱེན་གྱི་ཡོད་པས། ཟས་འཁྲུད་ཀྱི་དོམ་ཟེར་མཁན་དེ་གོམས་གཤིས་ཅིག་ཡོད་རེད། གོམས་གཤིས་ག་རེ་ཟེར་ན། ཁ་ལག་ཟ་བའི་གོང་ལ་ཡ་མོ་རང་གི་ཟ་ཡག་དེ་གྱད་ཚང་མ་ལོག་ཆུའི་ནང་ལོགས་ལ་ཡ་ཆུ་བཤལ་བཏང་ཡག་དགའ་པོ་ཡོད་རེད། བྱས་ཙང་དོམ་དེའི་མིང་ལ་ཡ་ཟས་འཁྲུད་ཀྱི་དོམ་ཟེར་གི་ཡོད་རེད། ངའི་ཨ་མ་ལགས་གཟའ་ཉི་མ་སླེབས་དུས་ཟས་འཁྲུད་ཀྱི་དོམ་དང་འདྲ་འདྲ་རྐྱང་བྱེད་ཀྱི་ཡོད་རེད། ཨ་མ་ལགས་ཀྱིས་དུག་ལོག་བཀྲུས་ཧང་གོ་བཀྲུས་ཉལ་ཁང་ནང་གི་ཉལ་ཆས་བཀྲུས་ཁྲ་ཡོལ་བཀྲུས་བྱས་ནང་གི་བཀྲུ་ཡག་ཡོད་པ་ཚང་མ་ལོག་བཀྲུས་བྱས་བཞུགས་ཀྱི་རེད། དེ་ནས་ཨ་མ་ལགས་ཀྱིས་ང་དང་པཱ་ལགས་ལ་ཡང་མིག་བལྟས་བྱས་བྱས་ད་ཁྱེད་རྣམས་གཉིས་གསུང་གྲབས་བྱེད་དུས་ང་དང་ངའི་པཱ་ལགས་ལམ་སེང་བྲོས་འགྲོ་གི་ཡོད། ཨོ། མཛེས་སྡུག་ལྡན་པའི་གཟའ་ཉི་མ་འདི་ཁྲུས་གཞོང་ནང་ལ་ཡར་འཕྲོ་བརླག་བཏང་སྙིང་འདོད་ཀྱི་མི་འདུག། ང་དེ་ལས་ཁྲོམ་སྒང་ལ་ཡ་གང་བྱུང་མང་བྱུང་སྐོར་ར་བརྒྱབ་བྱས་བསྡད་ན་དེ་ལས་སྐྱིད་པ། ཡིན་ན་ཡང་ལོག་ཡོང་དུས་ངའི་ཨ་མ་ལགས་ལ་ཡ་ལག་རྟགས་འཁྱེར་ཡག་མ་ཆད་པ་བྱེད་ཀྱི་ཡོད། ལག་རྟགས་ག་རེ་ཟེར་ན། བཀྲུ་དགོས་པའི་ལག་རྟགས་རྐྱང་རྐྱང་རེད། དཔེ་ཅིག་བཞག་པ་ཡིན་ན་མཚམས་མཚམས་ལ་ཡ་ང་དང་ངའི་པ་ལགས་ཀྱིས་བཙོག་པོ་བཙོག་རྐྱང་ཆགས་པའི་ཕྱི་ལོགས་ལ་ཡ་འཁྱམས་བྱས་བསྡད་པའི་ཁྱི་དང་ཞི་མི་ནང་ལ་ཡ་ཁྲིད་ཡོང་གི་ཡོད། ཨ་མ་ལགས་ཀྱིས་ཡི་ཙི་ཡ། མེ་ཏོག་མོ་ལི་གི་དྲི་མ་ཁ་མཁན་ཅིག་ཁྱེར་བྱས་ཁོ་ཚོ་གཙང་མ་གཙང་རྐྱང་བཀྲུས་བྱས་བཞག་གི་རེད། དེ་ནས་ཨ་མ་ལགས་ཀྱིས། རླུང་འབུད་འཕྲུལ་ཆས་ཁྱེར་བྱས་ཁོ་ཚོའི་སྤུ་སོབ་སོབ་བཟོས་བྱས་བསྡད་ཀྱི་ཡོད་རེད། གཞུག་གུ་གཞུག་གུ་དེར་ཁོ་ཚོར་ཡ་ཁ་ལག་རྒྱགས་ཚད་སྟེར་གྱི་ཡོད་རེད། ཉིན་མོ་གཅིག་ང་དང་ངའི་པ་ལགས་ཀྱིས་ནང་ལ་ཡ་ཕྱི་ལོགས་ལ་འཁྱམས་བྱས་བསྡད་པའི་གླང་ཆེན་ལགས་ཕག་རྫི་ཞིག་ཁྲིད་ཡོང་བ་ཡིན་གླང་ཆེན་ལགས་དེའི་གཟུགས་པོའི་སྒང་ལ་ཡ་ཐལ་བས་ཁེངས་བཞག་བཙོག་པོ་བཙོག་རྐྱང་ཆགས་པས་མ་ཚད་གླང་ཆེན་ལགས་དེའི་མིག་ནང་ལོགས་ལ་ཡ་སེམས་སྐྱོ་ཡག་གི་མདངས་ཅིག་སྟོན་གྱིས། གླང་ཆེན་ལགས་དེ་བཀྲུ་དགོས་བྱུང་ན་ཡི་ཙི་རྡོག་རྡོག་སྤག་རྩི་གཅིག་བེད་སྤྱོད་གཏོང་དགོས་བྱས་པ། ཨ་མ་ལགས་ཀྱིས་གླང་ཆེན་ལགས་གཟུགས་པོ་ཚང་མ་གཙང་མ་ཡག་པོ་བཀྲུས་བྱས་ང་ཚོའི་ནང་ནས་ཐོན་ཡོང་དུས། གླང་ཆེན་ལགས་ཀྱི་གཟུགས་པོའི་སྒང་པགས་པ་དེ་ཚོ་འོད་ཆེམ་ཆེམ་བྱས་པས་མ་ཚད། མིག་ནང་ལོགས་ཀྱི་སྐྱོ་ལང་ལང་གི་ཚོར་སྣང་དེ་ལས་མེད་པ་ཆགས་བཞག། ད་དུང་གཟུགས་པོའི་སྒང་མེ་ཏོག་མོ་ལི་གི་དྲི་མ་ཞིམ་པོ་ཅིག་ཁ་གིས། ཉི་མ་གཅིག་ཡང་ང་དང་ངའི་པ་ལགས་ཀྱིས་ཨ་སྟོང་རྒྱབ་མཁན་གྱི་དོམ་ཕྲུག་ཅིག་ཁྲིད་ཡོང་བ་ཡིན། དོམ་ཕྲུག་དེ་གཉིད་ཉལ་ཡ་དགའ་པོ་ཞེ་དྲག་ཡོད་པ་མ་ཚད་གཟུགས་པོའི་སྒང་ལ་ཡ་འབུ་ཅིག་བསྡད་འདུག། ཨ་མ་ལགས་ཀྱིས་ག་ལེ་ག་ལེ་དོམ་ཕྲུག་དེ་པང་ཁའི་ནང་ལ་ཉར་བྱས་ཨོ་ཁྲུས་གཞོང་ནང་ལོགས་ལ་བླུགས་བྱས་དེའི་ནང་ལོགས་ལ་སྨན་ཅིག་བརྒྱབ། དོམ་ཕྲུག་དེ་གཙང་མ་གཙང་རྐྱང་བཀྲུས།

ཁྲིད་བྱས་ཡོང་གི་ཡོད། བཀའ་མོ་དེ་ཚོ་མཐའ་ཀླས་ཁང་ཙམ་འོས་ཞེ་རག་མི་འདུག་ཨ་མ་ལགས་ཀྱི་བཀའ་མོ་དེ་ཚོ་ཡིད་ཚད་ཡ། མེ་ཏོག་རྨོག་ལེགས་ཀྱི་དྲི་མ་གང་ཉན་གྱི་གཙང་རིལ་རིལ་བྲོས་བཤད་གི་རེད། གཟའ་ཉི་མའི་དགོངས་དག་ང་དང་ངའི་པ་ལ། ཨང་ང་ཚོའི་ནང་གི་དགོན་གྲགས་ཀྱི་དོ་བརྒྱ་གང་ལ་ཡ་དད་ཅེས་བཀའ་མ་ལྟ་ཡ་ག་པ་ཞེ་རག་ཡོད། བཀའ་མོ་དེ་ཚོ། འོས་ཆེན་པོ་སྙིང་རྗེ་མ་ཞེ་རག་འདུག། གལ་སྲིད་རང་གིས་ཡག་པོ་བྱས་དྲི་མ་སྣོམ་པ་ཡིན་ན་ཁོ་ཚོའི་གཟུགས་པོའི་སྒང་ལ་ཡ་ཨམ་མེ་ཏོག་མོ་ལི་གི་དྲི་མ་ཞིམ་པོ་ཅིག་ཁ་གི། ཨ་མ་ལགས་ཀྱིས་སྐར་མ་ཆུང་ཆུང་དེ་ཚོ་རེ་རེ་བྱས་སྐར་མ་རེ་རེ་བྱས་བཀྲུ་ཡག་དགའ་པོ་ཡོད་རེད་སྐམ་ཆུ་མཆུ་དེ་ཚོ་ལས་གཟུགས་པོ་བཀྲུ་ཡག་དགའ་པོ་ཡོད་རེད་ཨ་མ་ལགས་ཀྱིས་ཁོ་ཚོ་ཡ་གཟུགས་པོ་བཀྲུ་དུས་ཁོ་ཚོས་དགའ་ཐག་ཆོད་བྱས་གཞས་གཏོང་གི་ཡོད་རེད་དོན་དག་ཁོ་ཚོ་མེ་ཏོག་མོ་ལི་གི་དྲི་མ་དེ། དགའ་པོ་ཞེ་དྲག་ཡོད་རེད། འོ་ཡ་གྲོགས་ཆུང་ཆུང་ཚོ། དེ་རིང་གི་སྒྲུང་འདི་ད་ག་ཙམ་ཞུ་ཨོ།